ད་ས་བཅད་གཉིས་པར་དེ་ལས་ལྡོག་སྟེ་འཛིན་པའི་བདེན་འཛིན་བསྟན་པ་དེ་རེད་དོ། ད་དེ་ལས་ལྡོག་པ་སོ་སྐྱེ། ཆོས་གང་འདྲ་ཞིག་ཡིན་ན་ཡུལ་ཅན་ཐ་སྙད་འདོགས་པའི་རྟོག་པ། གཞན་ལ་རག་མ་ལས་པར། ད་ཡུལ་རང་གི་ངོས་ནས་གྲུབ་པ་ཞིག་ལ་ཡང། ད་འཛིན་པ་ཟེར་ན་མེད་ན་དེ་འདྲ་ཞིག་འཛིན་པ་ཞིག་ལ་ཡང་བདེན་འཛིན་གསུང་དགོས་རོ། ཅེས་དེ་ལས་ལྡོག་སྟེ་འཛིན་པའི་བདེན་འཛིན་བསྟན་པ། ད་སྔར་བཤད་པའི་མིང་གི་ཐ་སྙད་ཀྱི་དབང་ཙམ་གྱིས། བཞག་པ་མིན་པའི་ཡོད་པར་འཛིན་པ་ནི། བདེན་པ་དང་དོན་དམ་པ་དང། ཡང་དག་ཏུ་གྲུབ་པ་དང། རང་གི་ངོ་བོས་དང་རང་གི་མཚན་ཉིད་ཀྱིས་དང། རང་བཞིན་གྱིས་ཡོད་པར་འཛིན་པ། རང་བཞིན་གྱིས་ཡོད་པར་འཛིན་པ་ལྷན་སྐྱེས་ཡིན་ལ། དེས་བཟུང་བའི་ཞེན་ཡུལ་ནི་བརྟག་པ་མཐའ་བཟུང་གི་བདེན་ཚད་དོ་གསུང་གི་འདུག་ད་འདི་ཀ་ཏོ་ལ། ཐལ་འགྱུར་ལུགས་ཀྱི། དགག་བྱ་གནད་ཆེ་བ་དྲུག་ཡོང་གི་འདུག། ཐལ་འགྱུར་ལུགས་ཀྱི་དགག་བྱ་གནད་ཆེ་བ་དྲུག་ག་རེ་ཟེར་ན་བདེན་པར་གྲུབ་པ། དོན་དམ་པར་གྲུབ་པ། ཡང་དག་པར་གྲུབ་པ། རང་གི་ངོ་བོས་གྲུབ་པ། རང་གི་མཚན་ཉིད་ཀྱིས་གྲུབ་པ། རང་བཞིན་གྱིས་གྲུབ་པ། ཟེར་བྱས་ད། དབུ་མ་དགོངས་པ་རབ་གསལ་ནང། དྲུག་བཞག་ཡོང་གི་འདུག་ད་དེའི་སྒང་ལ་ཡང་ལམ་རིམ་ཆེན་མོ་ནང་ལ་ཡང་འཐོལ་པ་གཅིག་གསུངས་ཡོད་རེད་རྫས་སུ་ཡོད་པ་ཟེར་རྫས་སུ་ཡོད་ནའང་ཟེར་ཡག་གི་ལམ་རིམ་ཆེན་མོ་ནང་དེ་ཡར་རྒྱབ་སོང་ན་དགག་བྱ་གནད་ཆེ་བ་བདུན་ཆགས་ཡོང་གི་འདུག་འོ་ན་དུས་དགག་བྱ་ལ་དོན་དམ་གྱི་ཁྱད་པར་སྦྱར་བའི་དོན་དམ་ལ་ཚུལ་གཉིས་ཤེས་དགོས་པ་ནི་འདིར་ཡང་འདྲ་ལ་ཟེར་ང་ཚོས་སྐད་གསེང་གོང་དུ་འོངས་པ་རང་རྒྱུད་པའི་བློ་ལ་ཡང་སྟོད་ཐང་གི་ཆབ་བར་ཐོས་བསམ་སྒོམ་སོགས་རིག་ངོར་བཞག་ཡ་གཅེས་དང་བློ་ལ་ནག་ཡོད་ཨང་ཀི་བཞག་པ་མ་ཡིན་ཡོད་རང་ངོ་ནས་གྲུབ་པ་སེ་ཡ་ནང་བཞིན་གྱི་སྟོད་ཐང་ལག་ཕྱིས་གཉིས་བཞག་པ་ནག་ཕྱིས་ཕྱིན་རྟགས་འོག་མ་ཐལ་འགྱུར་བློ་ལ་ཡང་འདྲ་བ་རེད་གསུང་གོང་དང་འདི་ཡང་འདྲ་ལ། འོག་མ་རང་རྒྱུད་པ་རྣམས་ནི་བདེན་པ་སོགས་གསུང་དུ་གྲུབ་པ་ཤེས་བྱ་ལ་མི་སྲིད་པར་གཞིག་ཅིང་རྟགས་འོག་མ་རང་རྒྱུད་པའི་བློ་ལ་ཁ་ཟུན་ཞུ་བ་ནང་བཞིན་གྱི་འདི་གོང་ལ་དང་པོ་གསུམ་པོ་སྟེ། འགའ་བཞག་བཞག་གི་རང་བདེན་པར་གྲུབ་པ་དང་དོན་དམ་པར་གྲུབ་པ་དང་ཡང་དམ་པར་གྲུབ་པ་རེ་ཤེས་བྱ་ལ་མི་སྲིད་པར་འདོད་དགོས་རེད། ད་མཐའ་མ་གསུམ་པོ་དེ་རང་གི་ངོ་བོས་གྲུབ་པ་སོགས་གསུམ་ནི་ཐ་སྙད་དུ་ཡོད་པར་བཞེད་དོ། རང་རྒྱུད་པའི་ལུགས་ལ་ཡང་རང་གི་མཚན་ཉིད་ཀྱིས་གྲུབ་པ་དང་རང་གི་ངོ་བོས་གྲུབ་པ་དང། རང་བཞིན་གྱིས་གྲུབ་པ་ཟེར་ན་ཡོད་རུང་བ་ཅི་དང་དེ་ཡིན་གསུངས་ས། རང་རྒྱུད་པའི་ལུགས་ལ་དགག་བྱ་གནད་ཆེ་བ་གསུམ་བྱས། ད་ཐལ་འགྱུར་བའི་ལུགས་ལ་ཡང་དགོངས་པ་རབ་གསལ་བྱས་པ་ཡིན་ན་དགག་བྱ་གནད་ཆེ་བ་དྲུག་ཡོང་གི་འདུག་པ་ད་དེའི་སྒང་ལ་ལམ་རིམ་ཆེན་མོ་ནང་ལ་གཅིག་ཡར་བྱས་ན་བདུན་ཐམ་པ་སླེབས་ཡོང་གི་འདུག། འོག་ཏུ་ཟིན་དེ་ཁོ་ན་ཉིད་ཤིན་ཏུ་ཕྲ་བ་རེ་ཞིག་ལ་བདེ་བླག་ཏུ་རྟོགས་མི་ནུས་པ་རྣམས

གསུངས་པ་རེད། འོ་ད་དེ་འདྲ་ཡིན་དུས་སུ་དེ་ལྟར་ཆོས་རྣམས་ཀྱི་ཡུལ་ཅན་ཐ་སྙད་ཀྱི་རྟོག་པ་གཞན་ལ་རག་མ་ལས་པ་སྟེ་ཞེ་ན། ནི། དེའི་དབང་གིས་བཞག་པ་མིན་པའི་རང་བཞིན་དེ་ཉིད་ལ་ཡང་དགག་བྱ་ཡི་བདག་ཅེས་བྱ་ལ་ཞེ་ན་ང་ཚོ། བདག་བདག་ཟེར་ད་ང་ཚོ་དགག་བྱའི་བདག་ཟེར་ཡ་གི་ཐལ་འགྱུར་བ་བྱས་པ་ཡིན་ན་ཞེ་ན་ཆོས་རྣམས་ཀྱི་ངོ་བོ་ཡུལ་ཅན་ཐ་སྙད་འདོགས་པའི་རྟོག་པ་གཞན་ལ་ཡང་རག་མ་ལས་པ་སྟེ་དེ་ཡི་དབང་གིས་བཞག་པ་མིན་པའི་རང་བཞིན་དེ་ཉིད་ལ་ཡང་དགག་བྱ་ཡི་བདག་ཅེས། དེ་ཉིད་ཁྱད་གཞི་གང་ཟག་གི་སྟེང་དུ་མེད་པ་ནི་གང་ཟག་གི་བདག་མེད་དང། མིག་སྣ་སོགས་ཆོས་ཀྱི་སྟེང་དུ་མེད་པ་ནི་ཆོས་ཀྱི་བདག་མེད་དུ་གསུངས་པས། རང་བཞིན་དེ་གང་ཟག་དང་ཆོས་ཀྱི་སྟེང་དུ་ཡོད་པར་འཛིན་པ་ནི་བདག་གཉིས་ཀྱི་འཛིན་པར་ཤུགས་ཀྱིས་རྟོགས་ཏེ་ད་གང་ལྟར་ཀྱང་གང་ཟག་གི་སྟེང་དུ་བདག་གི་རྟོག་པ་ལ་རག་མ་ལས་པའི་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་གཅིག་ལ་གང་ཟག་གི་བདག་གསུང་ཡོང་དུས་ཀ་ལ་ཡ་དེ་གྲུབ་པར་འཛིན་པའི་འཛིན་པ་དེ་བདག་འཛིན་ཡིན་པ་ཞོར་ལ་རྟོགས་ཡོང་གི་རེད་བསམ་དགོས་རེད་བ། ད་དེ་ག་ནང་བཞིན་མིག་སྣ་སོགས་ཀྱི་སྟེང་དུ་ཡང་ཐ་སྙད་འདོགས་པའི་རྟོག་པ་གཞན་ལ་རག་མ་ལས་པའི་ངོ་བོ་རང་བཞིན་གཅིག་ལ། ཨ་ནི་ཆོས་ཀྱི་བདག་ལབ་ཡོང་དུས་དེ་གྲུབ་པར་འཛིན་པའི་འཛིན་པ་གཅིག་ལ་ཆོས་ཀྱི་བདག་འཛིན་ཡིན་པ་དེ་ད་ཤུགས་ཀྱིས་རྟོགས་ཏེ། ད་དེའི་ཁུངས་དེ་ལ་ཡ། བཞི་བརྒྱ་པའི་ཟླ་བ་གྲགས་པའི་འགྲེལ་པ་དེ་རེད་འདུག་བ། བཞི་བརྒྱ་པའི།

དེ་ནས་ཆོས་ཀྱི། ཆོས་དང་གང་ཟག་གི་དབྱེ་བས་གཉིས་སུ་རྟོགས་ཏེ་ད་ཆོས་ཀྱི་བདག་མེད་དང་གང་ཟག་གི་བདག་མེད་པ་གཉིས་ཕྱེ། ཆོས་ཀྱི་བདག་མེད་པ་དང་གང་ཟག་གི་བདག་མེད་པ་ཞེས་བྱའོ། ཞེས་པ་ལྟར་ཏེ། འདི་ཉིད་ལས་ཀྱང་ཟེར་ད་དབུ་མ་འཇུག་པ་ནང་ལོགས་བྱས་ན་ད་འོག་ལ་མར། འོག་ཏུ་ཟེར་ན། དེ་ས་དྲུག་པའི་སྟོང་ཉིད་ཀྱི་རབ་དབྱེ་བཤད་པའི་ཁ་ཐུག་ལ་ཡང། ག་རེ་ཟེར། ཅི་དང་དེ་ཡི་སྟོང་ཉིད་དེ་ལ་ཡང་སྟོང་ཉིད། རྒྱས་པར་བཤད་ན་ད་བཅུ་དྲུག་ཅིང་འབྲིང་དུ་བཤད་ན།

གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་གྲུབ་པ་ལ་བཞག་ནས་དེ་གཟུགས་སྣང་བརྗེད་པར་སྤྱོད་ག་འདྲ་ཅིག་ན་དེ་མེད་པ་དེ་ལ་གང་ཟག་གི་བདག་མེད་ཟེར་གི་རེད་བྱས་ཙང་དེ་ཡིན་སོང་ཙང་དམིགས་པའི་ཐོག་ནས་ཁྱད་པར་འབྱེད་ཀྱི་ཡོད་མ་རེད་རྣམ་པའི་ཐོག་ནས་ཁྱད་པར་འབྱེད་ཀྱི་ཡོད་རེད་འདུག་ཅེས་པ། ད་འདི་སྐད་དུ་ཡང་ཆོས་ཀྱི་བདག་མེད་དང་གང་ཟག་གི་བདག་མེད་ཟེར་དུས་ག་ལ་ཡང་དམིགས་པའི་སྒོ་ནས་ཁྱད་པར་འབྱེད་པ་ཡོད་ན། ཆོས་ཀྱི་བདག་མེད་ཀྱི་དམིགས་པ་དང་གང་ཟག་གི་བདག་མེད་ཀྱི་དམིགས་པ་ག་འདྲ་ཅིག་ལ་བཞག་གི་རེད་ཟེར།

ཆོས་དང་གང་ཟག་གཉིས་སུ་ཕྱེ་ཅེས། ད་གང་ཟག་གི་བདག་འཛིན་གྱི་དམིགས་པ་དེ་ལ་ཡང་གཉིས་བཞག་དགོས་རེད་ང་དང་ང་ཡི་བ་གཉིས་བཞག་དགོས་རེད་བྱས་ཙང་ང་དང་ང་ཡི་གཉིས་ང་ད་ལྟ་ཡོངས་གྲགས་བྱས་ནས་ཕུང་པོ་ལྔ་ཁོ་རང་ཚོར་བཏགས་པའི་སྐྱེས་བུ་ཅིག་ལ་ང་ཟེར་དགོས་རེད། ང་ཡི་བ་ཟེར་དུས་ག་འདྲ་ཅིག་ལབ་དགོས་རེད་ཟེར་ན། ང་ཡི་བ་དང་དེ་ལ་ཡང་ད་ཡང་མཁས་པ་ཚོ་ཡི་གསུང་ཚུལ་མི་འདྲ་མང་པོ་ཡོང་གི་འདུག་བ་བྱས་ཙང་ང་ཡི་བ་དེ་ལ་རྒྱུད་ཀྱིས་བསྡུས་པ་ཡིན་དགོས་པ་དང་མི་དགོས་པ་ཅི་འདྲ་འདྲ་བ་རྒྱ་ངན་མང་པོ་ཅིག་ཡོང་གི་འདུག་བ་ད་ལྟ་ང་ཚོ། སྟོང་ཐུན་ནང་ལ་ལོངས་སྤྱོད་ཡོད་རེད་ད་དེ་ག་ལ་གཞི་བཟུང་བྱས་པ་ཡིན་ན་ང་ཡི་བ་ཟེར་ལ་ཡ།

གང་ཟག་རིགས་མ་རེད་བ་ཟེར་བྱས་ཙང་ད་འོ་ན་ང་ཡི་བ་དེ་གང་ཟག་མ་ཡིན་ན་ང་ཡི་བ་དེ་ཆོས་ཀྱི་བདག་འཛིན་གྱི་དམིགས་པ་རེད་དམ་གང་ཟག་གི་བདག་འཛིན་གྱི་དམིགས་པ་རེད་ལབ་དུས་ག་ལ་ཡང་ང་ཡི་བ་དེ་གང་ཟག་གི་བདག་འཛིན་གྱི་དམིགས་པ་རེད་ལབ་དགོས་རེད་བ། བྱས་ཙང་དེ་ཡིན་སོང་ཙང་ད་ལྟ་འཇིག་ལྟ་དང་གང་ཟག་བདག་འཛིན་གཉིས་ལ་ཁྱད་པར་བཤད་ཡོང་དུས་ད་དཀའ་གནད་གཞི་འབྲས་ཀྱི་སྐབས་སུ་དཀའ་གནད་བརྒྱད་ཀྱི་ཟིན་བྲིས་ནང་ལོགས་ལ་ཡ་མུ་བཞི་རུ་བཞག་ཡོད་ད་ཡོངས་གྲགས་བྱས་ན

འོ། འདི་དག་མ་ཡིན་གསུང་དགོས་བྱས་ན་དེ་ཡིན་སོང་ཙང། འོ། ད་ལྟ་ང་ཚོ་བྱ་བ་ཞིག་བསྡད་དེ། ཆོས་དང་གང་ཟག་གཉིས་སུ་ཕྱེ་བའི་ཆོས་དང་ནི། ད་གང་ཟག་གི་ཁྱད་པར་ག་རེ་ཡོད་མེད། འོ་ན་དུ་ད་ཇི་ལྟར་ཡིན། གང་ཟག་བདག་འཛིན་དེ་ལས་རྒྱ་སྐད་བྱུང་བ་ན་ཅི་ནས་དམིགས་པ་དེ་ལ། ང་དང་ང་ཡི་བ་གཉིས། དུ་སླེབས་ཡོང་གི་འདུག་བ། བྱས་ན་དེ་ཡིན་སོང་ཙང་ང་ཡི་བ་གི་དོན་ག་རེ་རེད། ད་ལྟ་སྟོང་ཐུན་ནང་ལོགས་ཡང། དེ་འདྲ་ཞིག་གསུང་ཡོང་གི་འདུག་བ་བྱས་ན་ང་ཡི་བ་ལ་རྒྱུད་ཀྱིས་བསྡུས་པའི་གཏམ་དེ་ཡང། མཁས་པ་ཁ་ཤས་ཀྱིས་རྡོ་རྗེ་གསུང་ནཱ་ལོ་ལ་ཡང་ང་ཡི་བར་ལ་རྒྱུ་ཡི་བདུད་བསྐུལ་བའི་ཁུངས་འདི་ལ་ཡང་སྟོང་ཐུན་གྱི་ལུང་འདི་དྲངས་ནས་གསུངས་ཡོང་གི་འདུག་ཅེ་ན། རང་རྒྱུད་ཀྱིས་མ་བསྡུས་པའི་ཡོ་བྱད་དང། ཡུལ་ལ་ཡང་ང་ཡི་ལོངས་སྤྱོད་བྱར་རང་བཞིན་གྱིས་གྲུབ་པར་འཛིན་པ་ཙམ་གྱིས་ང་ཡི་བར་འཛིན་པར་མི་འགྱུར་རོ་གསུང་གི་འདུག་དེ་ལྟར་རང་རྒྱུད་ཀྱིས་མ་བསྡུས་པའི་ཡོ་བྱད་དང་ཡུལ་གང་འདྲ་ཅིག་ལ་ཡང་ང་ཡི་ལོངས་སྤྱོད་བྱར་རང་བཞིན་གྱིས་གྲུབ་པར་འཛིན་འཛིན་ཡུལ་དེ་ང་ཡི་བར་འཛིན་པ་མ་རེད། དེ་ཡིན་སོང་ཙང་དེ་རྒྱུད་ཀྱིས་མ་བསྡུས་པའི་ཡོ་བྱད་དང་གང་འདྲ་ཅིག་ཡིན་ན་ང་ཡི་བ

ད་ནི་ཇི་ལྟར་ལན་བྱེད་ཀྱི་མེད་པ་མ་རེད་དུ་སོང་ཡོང་གི་རུ་སེམས་ཀྱི་དོགས་བཅས་དང་འབྲེལ་བར་གཏིང་ནས་བརྟག་པའི་བདག་མེད་པར་གསུངས་པས། ངག་འོད་ཉེ་བར་གཙང་བྱེད་ཅིག་གིས་སྨིན་པ་སྨིན་པའི་ངང་ཙམ་དང། གང་ཟག་གཙང་བྱེད་ལ་དམིགས་པར་བྱའོ་ཞེས་དང་བདག་འཛིན་ཇི་ལྟར་ལན་བྱེད་ཀྱི་དམིགས་པ་དེ་ཅི་ལྟར་ངག་དང་གང་ཟག་འོ་དེ་བཞག་གིར་མ་གཏོགས། ང་ཡི་བདག་གཞི་ཕུང་པོ་ལ་སོགས་པ་དེ་ངག་འཛིན་ཇི་ལྟར་ལན་བྱེད་ཀྱི་མེད་པ་མ་རེད་དུ་སོང་ཡོང་གི་དོགས་དེ་སྨིན་པའི་ངོས་འཛིན་བྱེད།

མོ་དུ་སོང་གི་སོང་གི་རེད་དེས་ན་ཟེར་ན་ཚེ་འདི་ཡི་ཀླད་ཆེན་གྱིས་གང་ལ་སྨྲས་ནས་ངའོ་སྙམ་པ་ཅི་ཡི་སྨྲས་པར་སྤྱོད་པའི་བདག་ནི་ཟེར་ན། ཚེ་རབས་ལྷག་མ་སྣ་ཚོགས་ཡང་ཡོད་པས་ཟེར་ན། ད་འཇི་ལྟར་གྱི་ཀླད་ཆེན་གྱིས་ཀྱི་འཇི་ལྟར་དེ་གང་ལ་སྨྲས་ནས་ངའོ་སྙམ་པའི་ཅི་ངའོ་སྙམ་པའི་ཅི་ཡི་སྨྲས་པར་སྤྱོད་པའི་བདག་དེ་ནི་ཚེ་རབས་ལྷག་མ་སྣ་ཚོགས་ཡང་ཡོད་པས། དེ་དེར་དྲན་པ་མི་སྐྱེ་ལ། ཚེ་འདི་ཡི་ཀླད་ཆེན་ཚེ་ལྷག་མ་སྣ་ཚོགས་ཡོད་ན

འདི་དང་འདྲ་གི་མ་རེད། དེ་བཞིན་དུ་མ་འོངས་པར་སྐྱེ་བ་ལ་ཡང་ཚེ་འདིའི་དུས་ཀྱི་གང་ཟག་དེ་ཉིད་སྐྱེ་བ་ཕྱི་མར་མི་འགྲོ་ཡང། ངའོ་སྙམ་པའི་དམིགས་པའི་ང་ཙམ་ཞིག་དེར་ཡང་རྗེས་སུ་འགྲོ་བས་སུ་མི་འགྲོ་བ་ཞེས་དང་དེ་ཡིན་སོང་ཙང་རང་ཉིད་སྐྱེ་བ་གར་སོང་བར་སྐྱེ་བ་ཕྱི་མར་སྡུག་བསྔལ་གྱིས་དོགས་ནས་དེའི་རྒྱུ་མི་དགེ་བ་འདིར་སྤོང་བ་དང། བདེ་བར་བྱ་བའི་ཕྱིར་དུ་འདིར་དགེ་བ་ལ་བརྩོན་པར་ཡང་འཐད་དེ་ཞེས་དང་དེ་ཡིན་སོང་ཙང་ང་ཚོ་སྐྱེ་བ་ཕྱི་མར་འགྲོ་དགོས་ཡ་ཡིན་སོང་ཙང

ངས་དགེ་བ་བསྒྲུབས་ནས་ཆོ་གང་མེད་མཁན་ཆགས་འགྲོ་གི་རེད། ངེད་ཀྱིས་སྡིག་པ་བསགས་ནས་སྡུག་བསྔལ་ངེད་ཀྱིས་མྱོང་མི་དགོས་ན་ངས་སྡིག་པ་ག་ཚད་བསགས་ནས་ཁེ་བཟང་སོང་ནས་ཆགས་འགྲོ་གི་རེད་ཅེས་ན་དེ་མ་རེད། ཅེས་ན་འཇིག་ལྟ་ལྷན་སྐྱེས་ཀྱི་དམིགས་པར་གྱུར་པའི་བདག་དེ་སྐྱེ་བ་ཕྱི་མར་འགྲོ་ནས་ཚེ་འདི་གི་ལས་ག་རེ་བྱས་ན་ཡང་འདྲ་ད་སྐྱེ་བ་ཕྱི་མ་རྣམས་སུ་ལས་ག་རེ་བྱས་ན་ལས་དེ་གི་རྣམ་སྨིན་འབྲས་བུ་མྱོང་མཁན་དེ། འཇིག་ལྟ་ལྷན་སྐྱེས་ཀྱི་དམིགས་པར་གྱུར་པའི་བདག་དེ་རེད། དེ་མ་གཏོགས་ཚེ་འདི་གི་དུས་ཀྱི་བདག་དེ་སྐྱེ་བ་ཕྱི་མར་འགྲོ་གི་མ་རེད་གསུངས་ཡོང་གི་འདུག། ཅེས་ན་ཚེ་འདི་ཡི་དུས་ཀྱི་གང་ཟག་དེ་ཉིད་སྐྱེ་བ་ཕྱི་མར་མི་འགྲོ་ཡང།

ད་རང་རྒྱུད་ཀྱི་ང་དེ་ལ་དཔེར་ན་ལྷས་བྱིན་རྒྱུད་ཀྱི་ང་དེ་ལ་ལྷས་བྱིན་ཡིན་པས་མ་ཁྱབ་པ་དང། མི་ཡི་རྒྱུད་ཀྱི་ང་དེ་ལ་མི་ཡིན་པས་མ་ཁྱབ་པ་དང། ང་དེ་དག་གསུངས་ཡོང་གི་འདུག་ཅེ་ན་ག་རེ་ཟེར་ན། ལྷས་བྱིན་རྒྱུད་ཀྱི་མིའི་རྒྱུད་འཇིག་ལྟ་ལྷན་སྐྱེས་དམིགས་པར་གྱུར་པའི་བདག་དེ། མི་མ་ཡིན་པའི་ཕྱིར། མི་མ་ཡིན་པ་དེ་ལྷའི་རྒྱུད་ལ་ཡོད་པའི་ཕྱིར། ངན་སོང་གི་རྒྱུད་ལ་ངན་སོང་གི་རྟེན་དུ་ཡོད་པའི་ཕྱིར། རོ། མི་ཡིན་ན་ངན་སོང་སོགས་ན་མེད་པས་ཁྱབ་པའི་ཕྱིར།

རབ་བྱེད་བཅུ་དྲུག་པ་ནང་ལོགས་ཡོང་གི་འདུག་ཁྱེད་ཚང་རྩ་ཤེ་ཊཱིཀ་ཆེན་རྩ་ཤེར་མ་བརྗེད་ན་ཤོག་གྲངས་བརྗེས་རྒྱ་ཆེའི་དུ་མ་ཡོང་གི་འདུག་མྱང་འདས་ལ་དམིགས་ཏེ་དེ་ལྟར་རྟོག་པ་དང་ནི་འཇིག་ལྟ་མིན་གྱི་ངོ་བོས་ཡོད་པའི་ངས་ནམ་མྱང་འདས་ཐོབ་བོ་སྙམ་པ་དང་དེ་འདྲ་ཡི་ང་དེ་ཡི་ནི་བདག་གི་བར་མྱང་འདས་ནམ་ཞིག་ནམ་ཞིག་ན་འགྱུར་རོ་སྙམ་དུ་འཛིན་ན་དེ་འཇིག་ལྟ་ཡིན་པས་དེ་ཉིད་ཀྱིས་མྱང་འདས་ཐོབ་པ་ལ་གེགས་བྱེད་པར་གསུངས་ཏེ་སོགས་ཡོང་གི་འདུག་དེ་བཀའ་ཟུར་ཁྱེད་ཚང་མྱང་འདས་ལ་དམིགས་པའི་འཇིག་ལྟ་ཟེར་ན་ཡང་མི་འདུག། འགོག་བདེན་དམིགས་པའི་འཇིག་ལྟའི་སྐོར་ལ་ཡང་ད་དོགས་དཔྱོད་གནང་ཡོང་དགོས་ཤེ་ན་འདི་ལ་ཡང་ང་ཚོ་དབུ་མ་པ་དབུ་མ་རང་རྒྱུད་ཀྱི་ལུགས་གཞིར་བཞག་ཀྱི་ནི་འདུས་མ་བྱས་ལ་དམིགས་པའི་རྟག